དབུས་གཞུང་ཁྲིམས་བློན་པོ་སྐུ་ཞབས་ཨར་ཇུན་རམ། མེག་ཝལ་གྱིས་ཕྱོགས་མ་འདྲོ་ནང་ཤ་ཕྱག་ལས་གནང་མཁན་གྱི་མི་སྣ་འདི་ཚུ་ཀྱི་འཇོན་ཐང་འདི་ཚུ་ཡུལ་ཡར་རྒྱས་དོན་ལས་བེད་སྤྱོད་བྱ་བའི་གྱི་དོན་ལས་ཁྲིམས་ཀྱི་ངོ་ཤེས་བཟོ་དགོས་པོ་གསུངས་པོ་བས། རྒྱ་གར་ཁྲིམས་ཁང་ཆེན་པོའི་ཁྲིམས་དཔོན་གཙོ Justice ཌི་ཝའི་ཅན་དྲ་ཅུར་གྱིས་ཁྲིམས་ཁང་འདི་ཚུ་ནང་ཤ་ཁྲིམས་གནད་ད་ལྟོ་སོང་སྟེ་ཁྲིམས་ཁྲིམས་ཁང་འདི་ཚུ་ན་ལུས་ཡོད་མཁན་ག་བསྐྱོད་ཐབས་ལམ་འདི་ཚུ། གཏོང་བཞིན་ཡོད་པའི་གྱི་འགྲེལ་བཤད་གནང་བོ་བས། པག་སྐྱོང་གནམ་གྲུ་བབ་ཐང་ལས་ཡུལ་གྱི་ས་གནས་མ་འདྲོ་འདི་ཚུ་ནང་ཤ་འགྲུལ་རྐྱབ་ཤད་གྲ་སྒྲིག་ཡོད། རྒྱ་གར། གནམ་གྲུ་གོ་སྒྲིག་དབུ་འཛིན་སྐུ་ཞབས Sanjeev Kumar Singh གྱི་གསལ་བསྒྲགས་གནང་བོ་དོན་བཞིན་ཨོ་ཁ་ལས Buddha Air། Blade Air།

Airport Authority of India གྱིས་གསལ་བསྒྲགས་བྱས་བོ་དོན་བཞིན་ད་ལྟོ་འདིའི་གྱི་དོན་ལས་ག་ཚོད་ཚུགས་ཚུགས་ཐབས་ལམ་གཏོང་བཞིན་ཡོད་པོ་དང་པག་སྐྱོང་གནམ་གྲུ་བབ་ཐང་གི GB Pant ཤེས་ཡོན་མཐོ་རིམ་སློབ་གྲྭ་མཉམ་གཅིག་རུབ་སྟེ་གི་སྨན་རིགས་བདུན་འདི་རྩི་ཤིང་གཅིག་སྟོང་གཅིག་ཡོད་པའི་ལྡུམ་ར་ཡར་རྒྱས་གཏོང་བཞིན་ཡོད་མཁན་བས་ཁོང་གི་གསུང་པོ་བས་སྨན་རིགས་ན་ཕན་ཐོག་ཡོད་པའི་ཤིང་བཙུགས་ཤད་གཡོག་འདི་སྤྱི་ཟླ་འདིའི་གི་ཚེས་གྲངས་བཅུ་གཅིག་སོང་འཐེན་ཤད་ཡིན།

Nasha Mukt Bharat Abhiyan ལས་རིམ་ནང་ཚུད་ད་རིང་རང་སྤོ་མ་ཇི་ཏར་ལོ་ལས་རིམ་གོ་སྒྲིག་གནང་བོ་བས་དུས་སྐབས་ཨོ་དེའི་སྒང། Drugs། གི་བེད་སྤྱོད་མ་ལེབ་ལས་གནོད་སྐྱོན་དན་དང་མི་ཚེའི་འཕྲོ་བརླག Cyber ཉེན་ཁ། ཁྲིམས་ཀྱི་ཉེས་ཆད་དང་སྤྱི་ལོ་ཉིས་སྟོང་ཁལ་གཅིག་བཞི་ལོ་ཡི་གི Swachh Survekshan གཙང་དྲག་ལས་རིམ་འདི་ཚུ་སྐོར་ལོ་ངོ་ཤེས་གནང་བོ་ཡིན། ཨོ་དེའི་སྒང་གསུང་བཤད་གནང་བཞིན་མི་སྣ་འདི་ཚུ་ཀྱིས Drugs གི་བེད་སྤྱོད་མ་ལེབ Cyber Crime།